སོ་ནམ་ལོ་གསར་གྱི་དགའ་སྟོན་ལ་རོལ་བཞིན་ཡོད་པ་དང། སོ་ནམ་ལོ་གསར་གྱི་མིང་དང་རྣམ་གྲངས། སྲོལ་རྒྱུན་དེའི་འབྱུང་ཁུངས་དང་སོ་ནམ་ལོ་གསར་གྱི་ལོ་ཐོ་རྩིས་ལུགས་སོགས་ལ་ཡོ་རོབ་རྒྱལ་ཁབ་ཆེ་ཁི་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས། Prague། གྲོང་ཁྱེར་དུ་ཡོད་པའི Charles སློབ་གྲྭ་ཆེན་མོའི་བོད་རིག་པའི་སློབ་དཔོན་གཞོན་པ་དགེ་བཤེས་ཆོས་འཁོར་ཚང་ལ་བཅར་འདྲི་ཁག་ཅིག་ཞུ་རྒྱུ་ཡིན། དགེ་བཤེས་ལགས་དེ་རིང་གི་ལས་རིམ་ལ་ཕེབས་པར་བཀའ་དྲིན་ཆེ་ཞུ་བ་དང་ཆབས་ཅིག།

དམག་དང་འདི་ཚོའི་སྐབས་སུ་ནས་བཤད་བསྡད་བཞིན་འདུག་ཨ་ནེ་ཕལ་ཆེར། འདི་བྱས་པ་ཡིན་ན་ཕ་ཆེ་འདི་ནས་ནི་འགྱུར་བ་ཕྱིན་ཡིན་ས་རེད། སོ་ནམ་ལོ་གསར་དེ་ཕལ་ཆེར། འགྲོ་སྟངས་བྱས་པ་ན་བོད་ཀྱི་ལོ་གསར་རྙིང་པ་དེ་ཡིན་ས་རེད། དེ་ཡིན་པའི་རྒྱུ་མཚན་དེ། ག་འདྲ་འདུག་བལྟས་པ་ཡིན་ན། སྤྱིར་བཏང་གི་ཕྱོགས་ཁ་ཤས་ཀྱི་ལོ་ཐོ་དང། ལོ་རྒྱུས་རྙིང་པ་ཁ་ཤས་ལ་བལྟས་པ་ན་ཧ་གོ་གི་འདུག་ཕྱོགས་གཅིག་ག་རེ་འདུག་ཟེར་ན། ཕལ་ཆེར་ཕལ་ཆེར་སྔོན་མ་དུས་འཁོར་གྱི་དཔེ་ཆ་བསྒྱུར་དུ་འཇུག་སོང་ནང་ལ་ཨ་ནེ་ལོ་ཐོ་གི་འགྲོ་སྟངས་འདྲ་བོ་དང་ཟླ་བ་གི་འགྲོ་སྟངས་འདྲ་བོ་དེ་ད་ལྟ་སོ་ནམ་ལོ་གསར་གྱི་ལོ་གསར་རྩིས་སྟངས་དེ་དང་མཐུན་གྱི་འདུག་ཟེར་ཡ་ཅིག་འདུག་ཨ་ནེ་དེ་མ་ཡིན་པའི་སྔོན་མ་ང་རང་གིས་དཔེ་ཆ་རྙིང་པ་ཁ་ཤས་ལྟ་དུས་སྒང་ལ་ཟླ་བ་དེ་ཚོ་སོ་ནམ་ལོ་གསར་དང་མཐུན་བསྡད་ཀྱི་རྙིང་པ་མང་པོ་མཐོང་སོང་དཔེར་ན་ཉང་རལ་གྱི་དཔེ་ཆ་འདུག་ཅིག་ན་ཉང་རལ་ཆོས་འབྱུང་ནང་ལ་ཟླ་བ་རྩིས་སྟངས་སོགས་སོ་ནམ་ལོ་གསར་འདྲ་བོ་འདུག་ཨ་ནེ་དེ་ག་ནང་བཞིན་ད་ལྟ་ཧི་མ་ལའི་མི་རིགས་རྒྱུད་ནས་རྩིས་འདི་འདྲའི་ཡོངས་གྲགས་མེད་དེ་ཡང་རྩིས་མང་པོ། ལུང་པ་ལུང་པ་ལ་རྩིས་འདུག་པ་འདི་འདྲའི་ནང་ལ་དེ་ནས་དེ་ད་ལྟ་སོ་ནམ་ལོ་གསར་བཏང་སྟངས་གི་ཚེས་མགོ་བཟུང་སྟངས་དེ་འདི་འདུག་ཨ་ནི་ལྷག་པར་དུ། ད་ལྟ་ང་དཔེ་ཅིག་བཞག་པ་ཡིན་ན་ང་ཚོ། དེ་བལ་ཡུལ་ཁོངས་གཏོགས་ཀྱི་ཧི་མ་ལའི་བོད་རིགས་འདྲ་བོ། དཔེ་བཞག་པ་ཡིན་ན་ད་འདི་ནང་ལ་སྐད་གྲགས་ཆེན་པོ་མང་པོ་ཡོད་རེད་དེ་ད་ཡང་འདི་ན་དམིགས་བསལ་གྱི་གློ་དེ་ཚོ་དཔེ་བཞག་པ་ན་གློ་དེ་ལ་ད་གལ་ཕྲན་ཅིག་རེད་གལ་ཕྲན་འདི་ནང་ལ་ནི། ཁོ་རང་གི་རྒྱལ་ཁབ་འདིའི་ནང་ལ་རྒྱལ་ཕྲན་འདིའི་ནང་ལ་ཨ་ནི་ལྷག་པ་ཅིག་ཨ་ནི་རྩིས་པ་ཅིག།

ཞང་ཞུང་རྒན་པོའི་ངག་རྩིས་གི། དེ། ལོ་གསར་རྩིས་སྟངས་དེ་བྱས་པ་ཡིན་ན་ད་ལྟ་སོ་ནམ་ལོ་གསར་གྱི་ལོ་གསར་དེ་རང་རེད་འདུག་ཡིན་ན། ཞང་ཞུང་རྒན་པོའི་ངག་རྩིས་ཟེར་ཡ་དེ་ཡང། ཐུང་ཐུང་ཅིག་ཡིན་པ་ལ་ཡ་མཚན་ཞུས་འདུག་བོད་ཀྱི་ཐུན་མོང་མ་ཡིན་པའི་གི། ལུགས་སྲོལ་ངོ་མ་ཡོད་བསྡད་རྒྱུ་གི་རྩིས་ཅིག་རེད་འདུག་འདི་ནང་ལ་ཟླ་བ་དང་པོ་གཉིས་པ་སོགས་ནི་བཤད་ཀྱི་མི་འདུག་ཟླ་བ་ཚང་མ་མིང་གཞན་པ་བཤད་ཀྱི་འདུག་ཟླ་བ་གི་སྐད་ཆ་ཞེ་དྲག་བཤད་ཀྱི་མི་འདུག་ཞག་མ་གི། གྲངས། ཁོས་གནམ་གཤིས་དང་དེ་འདྲ་གི་འགྱུར་ལྡོག་གི་ཐོག་ནས་མིང་ཐ་སྙད་མང་པོ་ཞིག་བཞག་འདུག། དགེ་བཤེས་ལགས། ད་དོལ་པོ་སོགས་བལ་ཡུལ་གྱི་མངའ་ཁོངས་ཚུད་པའི་ས་གནས་གང་གང་ཞིག་ནས་སོ་ནམ་ལོ་གསར་འདི་དགའ་སྟོན་བྱེད་གི་ཡོད་པ་རེད་ད། ཅིག་ཏ་མང་དེ་ཚོ་གི་རག་ཅིག་སོ་ནམ་ལོ་གསར་ཟེར་བྱེད་གི་འདུག་དེ་གཞན་པ་གར་གར་གི་བྱེད་གི་ཡོད་རེད། ཨོ་རེད་རེད་སྤྱིར་བཏང་ད་ད་ད་ད་ད་བལ་ཡུལ་གྱི་གཞུང་གསར་པ་དེ་གི་རྩ་ཁྲིམས་ནང་ལ་ལོ་གསར་གསུམ་བཞག་འདུག་པ། ཏ་མུ་ལོ་གསར་སོ་ནམ་ལོ་གསར་རྒྱལ་པོ་ལོ་གསར་གསུམ་བཞག་འདུག་ཏ་མུ་ལོ་གསར་དེ་ད་ལྟ་གུ་རུང་དང་འདི་ཚོ་གི་རེད་འདུག་ཨ་ནི་སོ་ནམ་ལོ་གསར་དེ་ཕལ་ཆེར་ད་ཚང་མ་བོད་རིགས་ཕལ་ཆེར་གི་རེད་འདུག་ཡིན་ན་ཡང་ངས་འདི་ལྟ་དུས་སྒང་ལ་ཤར་པ་དེ་རྒྱལ་པོ་ལོ་གསར་ཤུགས་ཆེ་གི་འདུག་གཞན་པ་ཚང་མ་སོ་ནམ་ལོ་གསར་རང་བརྩི་གི་འདུག་ཨ་ནི་ཡིན་ན་ཡང་སོ་ནམ་ལོ་གསར་བརྩི་གི་འདུག་དེ་ཁོང་ཚོ་ལ་མིང་ཁ་ཁ་ཁ་ཁ་འདུག་དཔེར་ན་གློ་དེ་ཚོ་ཡིན་ན་དེ་ལ་ཚེས་མགོ་ཟེར་གི་འདུག་ཚེས་མགོ། གང་ཡིན་ཟེར་ན། ལོ་སར་ཚེས་མགོ་བཙུགས་པའི་ཚེས་མགོ་ཟེར་གྱི་འདུག་ཚེས་མགོ་དེ། ཨ་ནི། དོལ་པོ་སྨད་འདྲ་བོ་ཅིག་ཏི་ཅི་རོང་འདྲ་བོ་ཅིག་ན་དེ་ཚོ་གིས་ཚེས་མགོ་ལབ་ཀྱི་འདུག། ཨ་ནི། ཡང་དོལ་པོ་དང་དོལ་པོ་གི་ཕ་ཕྱོགས་ལ་འདི་ཡོད་རེད་ག་ཟེ། མུ་གུམ་དང་ཀརྨ་རོང་ཡོད་རེད་ཁོང་ཚོ་ནི་ལོ་ཆེན་དང་ལོ་ཆུང་དང། ལོ་སར་ཐང་མ་དང་ལོ་སར་གཞུང་མ་ཟེར་ནས་མིང་དབྱེ་འབྱེད་བྱེད་སྟངས་མང་པོ་འདུག། ཨ་ནི། ང་ཚོ་དོལ་པོ་ཕྱོགས་ལ་ཚེས་མགོ་ཟེར་ནས་མིང་ལབ་ཀྱི་མི་འདུག་སྟེ་ཡིན་ན་ཡང། འདི་ལོ་སར་གྱི་རྟེན་འབྲེལ་བྱེད་འདུག་ག་ལ། ཁ་ལག་དང་འདི་ཚོ་ད་སྒྲིག་གཤོམ་བྱེད་འདུག་ག་ལ་ཚེས་ཆང་དང་ཚེས་ཇ་སོགས་ལབ་ཀྱི་འདུག་དེ་བྱེད་འདུག་ག་ལ་ཚེས་མགོ་མིང་དེ་སྔན་མ་ཡོད་ས་རེད། དེ་གཅིག་རེད་དེ་ནས་རྟ་མང་ཚོ་ཕལ་ཆེར་སོ་ནམ་ལོ་སར་རེད་འདུག་ཡིན་ན་ཡང་འདི། ཕྱི་ཟླ་གསུམ་པའི་ནང་ལ་ཡང་ཁོ་ཚོ་ལོ་སར་གཅིག་ཡོད་ཀྱི་ཡོད་ས་རེད། མང་ཆེ་ཡོངས་གྲགས་འདྲ་བོ་འདི་སོ་ནམ་ལོ་སར་རང་གཅིག་འདུག་ཨ་ནི་ད་གཞན་པ། འབྲུག་ཡ་འབྲུག་ལ་དུམ་བུ་གཉིས་འདུག་འབྲུག་ཤར་ཕྱོགས་པ་འདི་ཚོ་ཚང་མ་རྙིང་པ་འདྲ་བོ་བྱས་ནས་སོ་ནམ་ལོ་སར་དང་ཚེས།

ཡང། ཧོར་ཟླ་བཅུ་གཉིས་ནང་ལ་མ་བྱས་པ་བྱས་ཧོར་ཟླ་བཅུ་གཅིག་སུ་དང་དེ་འདྲའི་གཡས་གཡོན་ལ་བྱེད་ཀྱི་འདུག་ཀོང་པོ་དང་འདྲ་པོ་རེད་འདུག་ལོ་སར་ཚིག་དང་ཡང་མིང་ཡང་མ་འདྲ་བ་འདུག་ཡང་སྦལ་ཏི་ཚོ་ན་མེ་ཕང་ཡིན་ན་ཅིག་ལབ་འདུག་ཕ་བྱེད་བྱེད་སྟངས་ལས་སྟངས་དེ་ང་ཚོ་ད་བོད་རྡོག་མདོ་དབུས་ཁམས་གསུམ་གྱི་ཉི་ཤུ་དགུ་བའི་གླུད་གཡུག་སྟངས་ཀྱི་བཟོ་ལྟ་ནི་གཅིག་པ་གཅིག་རྐྱང་འདྲ་བ་རེད་འདུག།

ལ་མཚམས་མཚམས་ཁོ་ཚོ་བཤད་ཀྱི་འདུག་ལོ་ལ་ཤོར་འགྲོ་གི་རེད་ཟེར་ལོ་ལ་ཤོར་འགྲོ་ཟེར་ན་ལས་ཀ་སྔ་མ་དེ་ཐགས་འཐག་དེ་མུ་མཐུད་ནས་བྱས་བ་ཡིན་ན་ལོ་རྗེས་མར་ལྷག་ནས་ལས་ཀ་སྣ་རིང་པོ་བྱ་དགོས་རེད་ཟེར་ད་དེ་འདྲས་བཤད་འདུག་ག་མཚམས་མཚམས་ཁ་ཤས་ཀྱིས་སྣང་ས་འོད་འབུམ་གྱི་ད་མནའ་མ་འགྲོ་དུས་ཀྱི་ཡང་ལས་ཀ་མ་ཚར་ནས་ལོ་ལ་ཤོར་ནས་དེ་འདྲས་ཀྱི་ལོ་རྒྱུས་བཤད་ཡས་དང་དེ་འདྲས་ཡོད་ས་རེད་གང་ཡིན་ཟེར་ན་འདི་དང་འབྲེལ་བ་ཡོད་རྒྱུ་དཔེར་ན་ང་ཚོ་གྱི་ཁྱིམ་མཚེས་ཀརྨ་རོང་དེ་ཚོ་ཡིན་ན་ཁོ་ཚོ་ལོ་སར་ཁོ་ཚོ་དེ་འདྲས་སྣང་ས་འོད་འབུམ་འདྲ་བོ་དང་དེ་འདྲས་ཀྱི་ཟློས་གར་འདྲ་བོ་ཡང་ཡོད་ས་རེད་དེ་འདྲས་ཁ་ཤས་ཤིག་འདུག་མ་གཞན་གཞན་པ་དེ་ཚོ་མང་ཆེ་གཅིག་པ་འདྲ་བོ་རེད་འདུག།

ག་ཟེར་རྡོ། དེ་ནས་ཁོར་ཡུག་གི་དེ་ཚོ་ཚང་མ་ལ་བལྟ་ནས་ཞིང་ཁའི་སྐད་ཆ་རྐྱང་རྐྱང་བཤད་ཀྱི་འདུག་དེ་ཡིན་དུས་སོ་ནམ་པའི་འབྲེལ་བ་འདུག་ཡིན་ན་ཡང་འདི་གི་སོ་ནམ་ལོ་སར་བཏགས་མཁན་གྱི་ཡ་བྱང་ཐང་ཕྱོགས་ཀྱི་འབྲོག་པ་དེ་ཚོ་ཡ་བཏང་བཏང་གི་འདུག་ཡིན་ན་མཚམས་མཚམས་ཁམས་ཕྱོགས་ཀྱི་འབྲོག་པ་དེ་ཚོ་གི་དེ་ལ་བེའུ་ལུག་ལོ་སར་ཡིན་ན་ཅིག་ཟེར་གྱི་འདུག་དེ་ཡིན་དུས་ཕྱོགས་གཅིག་ནས་ངས་བལྟ་བ་ཡིན་ན་གཅིག་བྱས་ན་ཡ་ལྷ་ས་ཕྱོགས་ཀྱི་དེ་ཚོ་དང་པོ་ག་ཟེར་དགོས་རེད་ང་ཚོ་འདི་ཧོར་དང་མི་ཉག་རྒྱལ་པོ་གི་སྒྲུང་དེ་ཚོ་ཏག་ཏག་ཅིག་ཡིན་པ་ཡིན་ན།

ཨོ། འདི་དཔེ་ཕན་ཐོགས་ཀྱི་འདུག་འདི་ཧ་ལས་ཐོགས་ཀྱི་འདུག་ང་རང་གིས་དོ་སྣང་བྱས་པ་ཡིན་ན་ད་ལྷག་པར་དུ་ང་ཚོ། ང་ཚོ་དོལ་པོ་འདྲ་བོ་བྱས་པ་ཡིན་ན་ཨ་ནི། རྒྱལ་ཁབ་མ་འདྲ་བ་ཅིག་གི་ཁོངས་གཏོགས་ཡོད་རེད་བ་ད་ལྟ་མི་སེར་ནེ་པལ་གྱི་རྒྱལ་ཁབ་ཀྱི་ཁོངས་གཏོགས་ཡོད་འདུག་ག་ལ། ཨ་ནི་སོ་སོ་གི་ལོ་སར་བཏང་ཡས་དང་འདི་ཚོ་ལ་དཔེ་ཞིབ་ཚགས་པོ་ཉར་བ་ཡིན་ན། ཡང་སོ་སོ་གི་མི་རིགས་ཅིག་གི་ངོ་བོ་ཅིག་དང་མི་རིགས་ཅིག་གི་ཁུངས་དང་འདི་ཚོ་ཏག་ཏག། སླེབས་འདུག་དེ་མ་ཡིན་ན་ནི་ཁུངས་དང་འདི་ཚོ་བརླག་གི་འདུག་འདིའི་དོན་དག་ཅིག་ང་བྱུང་སོང་དཔེར་ན་ད་གིན་ངས་ཤར་པ་ལུང་པ་གི་ཁོང་རང་ཚོ་གི་མང་ཆེ་བ་དེ་རྒྱལ་པོ་ལོ་སར་བཏང་གི་ཡོད་རེད་ཟེར་འདི་སྐད་ཆ་ཅིག་གླེང་སོང་བ་ལ་འདི་ལ་ཡང་ངས་ད་ལྟ་ཉེ་ཆར་ངས་སྐད་ཆ་ཅིག་གོ་སོང་གང་ཡིན་ཟེར་ན་ཤར་པ་ནང་ལ་ད་ང་ཚོ་རྒྱལ་པོ་ལོ་སར་དེ་བཏང་ཡས་མི་འདུག་ང་ཚོ་སོ་ནམ་ལོ་སར་བཏང་དགོས་ཀྱི་འདུག་གང་ཡིན་ཟེར་ན། རྒྱལ་པོ་ལོ་སར་གྱི་ལོ་རྒྱུས་ནང་ལ་མི་ཉག་རྒྱལ་པོ་དེ་ཕམ་བཅུག་གི་ལོ་རྒྱུས་འདུག་ང་ཚོ་གི་རྒྱལ་པོ་དེ་ཤར་པ་གི་རྒྱལ་པོ་དེ་མི་ཉག་གི་རྒྱལ་པོ་གི་རྒྱལ་རྒྱུད་རེད་དེ་ཡིན་དུས་ག་ལ་ང་ཚོ་འདི་ལ་དགའ་དགོས་ཡ་མི་འདུག་ཟེར་ནས་དེ་འདྲའི་གི་སྐད་ཆ་ཡང་གསར་པ་ཡོང་གི་འདུག་ཟེར་དེ་ཡོང་གི་འདུག་ཕྱོགས་གཅིག་ནས་ལོ་སར་ལ་འགྱུར་བ་འགྲོ་དགོས་རེད་དེ་ཡིན་ན་ཡང་ཁོ་རང་ཚོ་ལ་ཡང། རིག་གཞུང་ངོ་འཕྲོད་ཡས་ཀྱི་ལམ་ཁ་འགྲོ་བཞིན་ཡོང་གི་འདུག་དེ་མ་གཏོགས་ཨ་ནེ་ཅིག་རྒྱལ་ཁབ་ཅིག་གི་ཁུངས་གཏོགས་ཡིན་ཟེར་འདུག་ག་ལ་ལོ་སར་དང་དེ་ཚོ་སྲུང་བརྩི་བྱེད་སྟངས་མ་ཤེས་བ་ཡིན་ན་ཨ་ནེ་ནེ་པལ་གྱི་ཧིན་དུ་དང་དེ་ཚོ་གི་དུས་ཆེན་མང་པོ་ཅིག་དང་དེ་འདྲའི་རྗེས་ལ་འགྲོ་བ་ཡིན་ན་ཨ་ནེ་སོ་སོ་གི་རིག་གཞུང་ངོ་མ་འཕྲོད་ཡས་ཆགས་ཡས་དེ་དཔེ་ཉེན་ཁ་ཆེན་པོ་འདུག་བསམ་གྱི་འདུག། ད་བོད་ལ་ཆབ་སྲིད་ཀྱི་རང་དབང་དེ་ཤོར་ཚར་བའི་རྗེས་ལ་ད་བོད་ཀྱི་ཅིག་ད་ཁྱིམ་མཚེས་རྒྱལ་ཁབ་ཁག་ལ་སོ་སོའི་མི་རིགས་གཅིག་པ་དེ་ཚོ་ད་ཅིག་འབྲེལ་བ་ཤུགས་ཆེན་པོ་ཆབ་སྲིད་ཐོག་ནས་ཡོད་མ་རེད་དེ།

ཀོ་མང་མཆོག་སྤྲུལ། ཏཱ་ལ་ཚེ་དབང་རིན་པོ་ཆེ་ཁོང་རྣམ་པ་གདན་འདྲེན་ཞུས་ནས་ཨ་ནེ་ད་ལྟ་མཛད་སྒོ་དང་རབ་གནས་དང་རྒྱ་ཆེན་པོ་མཛད་འདུག་གདོང་དེ་ཚོ། དེའི་ཨེ་ཡོན་གྱི་ད་དགོན་པ་ཁག་ནས་ང་ཚོ་གི་སློབ་སྦྱོང་ཡོད་རྒྱུར་གྲྭ་པ་ཚང་མ་འཛོམས་འདི་བྱས་འདུག་ག་ལ་དཔེ་མཉམ་འཛོམས་འདི་ཡག་པོ་བྱས་ཡག་འདུག་ག་ལ། མི་མང་གི་གཅིག་གྱུར་དང་གཅིག་སྒྲིལ་དང་ད་བསམ་བློ་རིག་གཞུང་ག་ལ་ཁ་ཕྱོགས་ཡ་ཙམ་མ་ཟད་པས་ཨེ་ཡོན་གྱི་ད་བོད་རིགས་མང་པོ་ཅིག་ཡོད་ར་བ་དེ་ཚོ་ལ་ཡ་ཅིག་མིག་ལྟོས་ཡག་པོ་ཆགས་ཀྱི་འདུག་དེ་ང་རང་གིས།
ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས་ལེ་ཚན་འདི་ནས་མཚམས་འཇོག་བྱས་དང་ང་ཚོས་གོང་དུ་སྤྱན་འདྲེན་བྱེད་ས་ཡོ་རོབ་རྒྱལ་ཁབ་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague གྲོང་ཁྱེར་དུ་ཡོད་པའི Charles སློབ་གྲྭ་ཆེན་མོའི་བོད་རིག་པའི་སློབ་དཔོན་གཞོན་པ་དགེ་བཤེས་ཆོས་འཁོར་ཚང་རེད། དགེ་བཤེས་ལགས་དེ་རིང་གི་བགྲོ་གླེང་ལས་རིམ་ལ་མཉམ་ཞུགས་གནང་ནས་བཀའ་མོལ་ལྷུག་པོ་གསུངས་པར་ཐུགས་རྗེ་ཆེ།